གང་ཚེ་རྐང་གཉིས་གཙོ་བོ་ཁྱོད་བལྟམས་ཚེ་ས་ཆེན་འདི་ལ་གོམ་པ་བདུན་བོར་ནས་ང་ནི་འཇིག་རྟེན་འདི་ན་མཆོག་ཅེས་གསུངས་དེ་ཚེ་མཁས་པ་ཁྱོད་ལ་ཕྱག་འཚལ་ཏེ། དེ་ནས་དེ་རིང་ལ་དྭགས་ཆོས་ཚོགས། སོ་སོ་ན་བཞུགས་པའི། ཨེ་ནི་མཁས་དབང་དགེ་བའི་བཤེས་གཉེན་ལྷན་རྒྱས་དང། དམིགས་བསལ་གྱིས་དེ་ནས་ཆོས་ལ་ཐུགས་སྣང་མཛད་ཀྱིན་ནས། སེར་སྐྱ་ཕོ་མོ་ཆོས་གྲོགས་ཚང་མ་ལ། དེ་ནས་དེ་རིང་སངས་རྒྱས་བཅོམ་ལྡན་འདས་ཀྱིས། ལྷ་བབས་དུས་ཆེན་གྱི་དུས་བཟང། ཁྱད་པར་ཅན་དང་བསྟུན། དེ་ནས་ཉིད་ཅག་ཚང་མ་ལ། འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་ཅེས་ཡིན། དེ་ནས་དེ་རིང་ཉིན་མོ་དེ་ནས་ང་དང་སྟོན་པ་རང་དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས། དེ་ནས་མཛད་པ་མང་པོ་ཡོད་པའི་ནང་ནས་དེ་ནས་མཛད་པ་འགངས་ཆེན་ཞིག་ཡིན་ནོ། དེ་ཡང་དེ་ནི། སངས་རྒྱས་བཅོམ་ལྡན་འདས། ཡུམ་སྒྱུ་མ་ལྷ་མཛེས་དེ་ནས་དགོངས་པ་རྫོགས་ནས། ལྷ་ཡུལ་དུ་འཁྲུངས་ལྷ་ཡུལ་དུ་འཁྲུངས་ནས། དེ་ནས་ལྷ་ཡུལ་དུ་འཁྲུངས་པས་དེ་ནས་ཡུམ་གྱི་སྐུའི་སྐྱེ་བ་ལེན་མཁན་དེ་ལ་དེ་ནི། ཆོས་ཀྱི་དོན་དག། ཧ་གོ་མཛད་དེ་སྐྱོད་མཁན་ཡིན་ནོ། དེ་སྐྱོད་དེ་ནས་དེ་ལོ་ལ་དེ་ནས་དབྱར་གནས་སུ་དེ་ནས་ལྷ་ཡུལ་ལ་མཛད་དེ། བཞུགས་ཀག་དེ་ནས་ཡུམ་གྱི་སྐྱེ་བ་བཞེས་མཁན་ནས་དེ་ནས་ལྷ་དེ་ལ་གསུང་ཆོས་སྩལ། མཛད་འོ་དེ་ཟུག་སོང་བས་ད་དེ་བས་དེ་ནས་ང་དང་ཚང་མ་ཅི་མཚོན་ཏེ་ཡིན་ནོག་ཟེར་ན། དེ་ནས་སོ་སོའི། ཕ་མ་གཉིས་པོ་དེས། དེ་ནས་ཨ་བ་ལེ་དང་ཨ་མ་གཉིས་དེས་མ་དེ་ནི། བཀའ་དྲིན་ཆེན་པོ་ཡིན་པ། བཀའ་དྲིན་ཆེན་པོ་ཡིན་པ་ནང་བཞིན་གྱི་དེ་གཉིས་ཀྱི་དོན་དག་པོ་དེ་ནི། མི་ཚེ་དེའི་ནང་ལ་དེ་ནི་ཁོང་གཉིས་ཀྱི་ཞབས་ཕྱི་དང་ཁོང་གཉིས་ལ་རྒྱལ་ལ་བཅོ་བའི་ཞེ་བདག་ཤག་ཤག་ནོ་དེ་མ་ཡིན་པས། གལ་ཏེ་དེ་ནི་སྐྱེ་བ་འཕོས་ནས་ཡང་སྐྱེ་བ་གཞན་པ་ཞིག་ལེན་པ་ཧ་གོ་སོང་ན་ཡང་དེར་བརྟེན་ལ་ཡང་དེ་ནི་དེ་ཟུག་བཀའ་དྲིན་ཆེན་པོ་བཅོ་དགོས་ཤེས་ཡིན་གྱི་ཡིན་གྱི་འདུག་བ་དེ་བཅོ་དགོས་ཤེས་ཡིན་པ་དེ་ག་ཟུག་ཧ་གོ་འདུག་ཟེར་ན་དེ་ནི་ད་སངས་རྒྱས་བཅོམ་ལྡན་འདས་ཡུམ་དགོངས་པ་རྫོགས་ནས་ལྷ་ཡུལ་ལ་འཁྲུངས་དེ་ནས་དམིགས་བསལ་དེ་ལ་དེ་ནི་ཆོས་གསུང་ཀ་སྐྱོད་ཅེས་པོ། དེ་ནས་ང་དང། སྔོན་བྱོན་སྟོན་པའི་རྣམ་ཐར་རྗེས་འཇུག་གདུལ་བྱའི་ཉམས་ལེན་ཞིག་གནང་བ། སྔོན་སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་ནས་རྣམ་ཐར་མཛད་པ་བཟང་པོ་ག་ཟུག་ཞིག་མཛད་འདུག་དེ་ང་དང་སངས་རྒྱས་ཀྱི་རྗེས་འཇུག་པ་ཚང་མས་དེ་རྣམ་ཐར་བོ། ལ་དེ་ནས་ལད་མོ་ཁྱུད་ལས་ཚོགས་སུ་ཅོག་གི་སེར་སྣ་འོད་ཟེར་ནང་སངས་རྒྱས་ཀྱི་དེ་མཛད་པ་ལ། འོ་དེ་སོང་པས་ད་ང་དང་དེ་ནས། ཕ་མ་གཉིས་ལ། དེ་ནས་པེ་བརྩི་བ་དང་ཕ་མ་གཉིས་ལ་ཞབས་ཏོག་རྒྱལ་ལ་ཞུ་དགོས་ཞེས་མ་ཁག་ཅན་ཆ་ནོག་ལེ། ད་དེ་ངས་ཞུ་ཅེས་ཅི་ཡིན་ཟེར་ན་དེ་ནས་མདང་དེ་རིང་ད། ལོ་གཞོན་གཞོན། བུ་མོ་གཞོན་གཞོན་ནང་ལ། དེ་ནས་ད་སྤྱིར་བཏང་ནས་བྱས་རྗེས།

གནའ་སྔ་མོའི་དེ་ནས་ཕ་མ་ལ་བརྩི་བ་དགེ་རྒན་ལ་བརྩི་བ། གཞན་ལ་ཕན་ཐོགས། འོ་དེ་ཟུག་ཞིག་དེ་ནས་སྤྱོད་ལམ་བཟང་པོ་ཚང་མ་མ་མ་ཉམས་པ་བཅོ་དགོས་ཞེས་མ་ཁག་ཅན་ཡིན་ནོག་བསམ་མ་རག་ཡ། དེ་ནས་ཕ་མ་ལ་ཙམ་ཞིག་སོ་སོས་ཞབས་ཏོག་ཞུ། ཕ་མ་ལ་ཙམ་ཞིག་ཕན་ཐོགས་བྱས་ན་དེ་ནས་དེ་སང་དེ་ནས་བསོད་ནམས་ཆེ་བ་ཞིག་དེ་སང་དགེ་བ་ཆེ་བ་ཞིག་དེ་ནས་ང་དང་ལ་གསག་ཅེས་ཅང་མེད་དེ་ནོག་ཡ་ང་དང་དེ་ནས་སོ་སོའི་ཕ་མ་ལ་དབང་དུ་བཏང་ན། ད་དེ་ནང་ཚོགས་སི་ཕ་མ་གཉིས་པོ་དང། ད་དེ་ནང་ཚོགས་སི་སོ་སོ་ལ་དེ་ནས་ཆོས་བསྟན་མཁན་གྱི་དེ་ནས་བླ་མ་དགེ་བའི་བཤེས་གཉེན་དང། འོ་དེ་ཟུག་ད་དོན་དག་ལ་སོ་སོ་ལ་ག་ཟུག་ཞིག་དེ་ནས། མི་ཚེ་འདི་དང་སྐྱེ་བ་ཕྱི་མ་ལ། དེ་ནས་ཕན་པ་བཟང་པོའི་ལམ་སྟོན་མཁན། འོ་དེ་ཟུག་ཚང་མ་མ་བཀའ་དྲིན་ཆེན་མོ་སྒོམ་དགོས་ཞེས་ཁག་ཅན་ནོག། དེ་ནས་ང་དང་དག་ས་དལ་བརྒྱད་འབྱོར་བཅུ་ཚང་བའི་རྟེན་བཟང་ཟེར་མཁན་གྱི་ཐོབ་སྟེ་ནོག་པ་དེ་དལ་བརྒྱད་འབྱོར་བཅུ་ཚང་བའི་རྟེན་བཟང་པོ། དེ་ནས་ག་ཟུག་ཡོངས་ཏེ་ནོག་ཟེར་ན་ཕ་མ་གཉིས་ཀྱི་བཀའ་དྲིན་ལ་བརྟེན་ནས་བྱུང་སྟེ་ནོག་པ་དེ་གལ་ཏེ་དེ་ཕ་མ་གཉིས་པོ་མེད་ཡིན་ན་དེ་ནས་སོ་སོས་ད་མི་ལུས་ཐོབ་སྟེ་དལ་བརྒྱད་འབྱོར་བཅུ་ཚང་བའི་རྟེན་བཟང་རེ་ཐོབ་སྟེ་ཨི་ཟུག་དེ་ནས་ནང་པ་སངས་རྒྱས་པའི་ཆོས་རྣ་མཆོག་ནས་ཐོས་ཤེས་བསམ་བློ་བཏང་ཅེས་དེ་ཟུག་ཤིག་ཡོང་ཅེས་ཁོ་རང་མེད་དེ་ནོག་པ་དེ་ནས་ཕ་མ་གཉིས་མེད་ན་འོ་དེ་སོང་པས་ཆུང་དུས་ནས་བཟུང་སྟེ་བཀའ་དྲིན་གྱིས་བསྐྱངས་མཁན་ཕ་མ་གཉིས་པོ་དེ་མ་བཀའ་དྲིན་ཆེན་མོ་ཡིན་ནོག་ཟེར་ཏེ་ནོག་ཡ་བཀའ་དྲིན་ཆེན་མོ་ཡིན་ན་ཡིན་ནོ་དེ་ཕ་མ་གཉིས་པོ་དེའི་ནང་ནས་ཨ་མ་དེ་ད་མ་ནས་པས་བཀའ་དྲིན་ཆེན་མོ། དེ་ནས་ང་དང་དེ་ནས་དང་པོ་མ་སྐྱེས་གོང་ལ་ཨ་མའི་གྲོད་པའི་ནང་ཡོད་ཙ་ན་ཨ་མ་ལ་ཙམ་ཞིག་ཧ་མོ་བར་དོ་ཡོད་ཀག་ཨི་ཕྲུ་གུ་ག་ཟུག་ཤིག་སྐྱེས་ཡོང་ཨི་ཕྲུ་གུ་གྲོད་པའི་ནང་ལ་ཤི་མི་བྱ་ཨི་ཕྲུ་གུ་སྐྱེ་ཤེས་ན་ཤི་མི་བྱ་འོ་དེ་ཟུག་གི་བསམ་བློ་མ་མང་པོ་མང་པོ་འཁོར་ཡོད་ཀག། འོ་དེ་སོང་པའི་སང་ན། དེ་ནས་མ། དེ་ནས་ཨ་མ་ཟེར་མཁན་པོ། སོ་སོའི་ལུས་སྐྱེ་བར་བྱེད་མཁན་གྱི་བཀའ་དྲིན་ཆེན་པོ། ཡོད་ན་མེད་ན་ཡིན་ནོ་ཡ། འོ་དེ་ཟུག་སོང་པས། དེ་ནས་ཕ་མ་ལ་གུས་ཞབས་དང་ཕ་མ་ལ་ཞབས་ཏོག་རྒྱལ་ལ་ཞུ་དགོས་ཤེས་མ་ཁག་ཅན་ཡིན་ནོ། ཟས། རྒྱལ་ལ་ཡོད་ན་ཕ་མ་ལ། ཕུལ། གོན་ལ་རྒྱལ་ལ་ཡོད་ན་ཕ་མ་ལ་བསྐོན། བསྡད་ས་རྒྱལ་ལ་ཡོད་ན་དེ་ནང་ལ་ཕ་མ་བོར། འོ་དེ་ཟུག་བྱ་ན་དེ་ནི་སོ་སོ་ཡིན་ན་མི་ཚེ་རིང་མོ་བསྡད་ན། ཡང་སོ་སོའི་མི་ཚེ་འཇུག་པ་སོ་སོའི་ཕྲུ་གུས་དེ་ན་ནང་བཞིན། སོ་སོའི་ཕ་མ་ལ་བྱོས་པ་ནང་བཞིན་སོ་སོའི་ཕྲུ་གུ་བས་ཡང་ང་དང་དེ་ནི་ཉིད་རང་ཕ་མ་ཀུན་ལ་དེ་ནི་བྱོ་བྱས་དེ་ཟུག་ལས་རྒྱུ་འབྲས་ཟེར་མཁན་པོ་རང་ཤུགས་ཀྱིས་ཡོང་ནོག་པ། ད་དེ་ལྟར་མི་ཚེ་གཅིག་གི་བསམ་བློ་ཡིན་ནོ། དེ་མ་ཡིན་པའི་སྟེང་ནས་ཕ་མ་ལ་ཙམ་ཞིག་ཞབས་ཏོག་ཞུས་ཏེ་བྱུང་ན་སོ་སོའི་དགེ་བ་དང་བསོད་ནམས་རླབས་ཆེན་མོ་བསགས་ཏེ་དེ་ནས་སྐྱེ་བ་ནས་སྐྱེ་བ་བརྒྱུད་དེ་དེ་ཟུག་ཞིག་རྒྱལ་ལ་ཡོང་ནོག་པ་ཡ། དེ་བོ་སོང་པས་དེ་ནས་ང་དང། དེ་རིང་དེ་ནས་སྟོན་པ་བཀའ་དྲིན་ཅན་གྱིས། དེ་ནས་ལྷ་བབས་དུས་ཆེན་གྱི་མཛད་རྣམ་དེ་དང་མཉམ་པོ་ཕ་མའི་བཀའ་དྲིན་དྲན་དགོས་ཤེས་མ་ཁག་ཅན་ཡིན་ནོ། དེ་ནས་ལྷ་བབས་དུས་ཆེན་ཟེར་མཁན་པོ་ག་ཟུག་བྱུང་ཏོག་དེ་ང་ཚང་བསམ་བློ་བཏང་དང། ཨོ་དེ་ཟུག་ཡིན་ནོ་ཡ། ད་དོན་དག་ལྷ་བབས་དུས་ཆེན་ཟེར་ཤེས་པོ། དེ་ནས་སངས་རྒྱས་བཅོམ་ལྡན་འདས། ལྷ་ཡུལ་ལ་བསྐྱོད་དེ་རུ་དབྱར་གནས་མཛད། དེ་ནས་ད་དགུ་པའི་ཉེར་གཉིས་ཉིན་མོ། དེ་ནས་ལྷ་ནས་ཡང་འཛམ་བུའི་གླིང་ལ། དེ་ནས་ལོག་སྟེ་སྐྱོད་དེ་ཡིན་ནོག་པ། འོ་དེ་བོ་སོང་པས་ལྷ་ལས་བབས་པའི་དུས་ཆེན། འོ་དེ་ཟུག་ཞིག་ཡིན་ནོ་ད་ཉིད་ཅང་ན་དེ་ནི་འདི། དོན་དག་རྡོག་རྡོག་ཞིག་ཞུས་ན་འོ་དེ་ཟུག་ཡིན་ནོ་ཡ། དེ་སོང་པས་དེ་རིང་གི་ཉི་མ་དེ་མ། བཀྲ་ཤིས་པོ་དང་ནི་དུས་བཟང་ཁྱད་པར་ཅན། དམིགས་བསལ་ནི་དེ་ལ་ཨ་མའི་བཀའ་དྲིན་དྲན་དགོས་ཤེས། མ་དུས་ཚོད་ཅིག་བཟང་པོ་ཡིན་ནོ་བསམ་པ་རག་དེ་ནས་དགུ་པའི་ཉེར་གཉིས་པ་ཨ་མའི་བཀའ་དྲིན་དྲན་གྱི་དུས་ཚོད་ཅིག། ཨོ་དེ་ཟུག་ཡིན་ནོ་ཡ། དེ་དེ་བོ་སོང་པས། ད་མདང་དེ་ནས། སྤྱོད་འཇུག་ལེའུ་བཞི་པ། དེ་ནས་ཚིགས་བཅད་གསུམ་བཞི་བཅུ་ཁ་ལ་དེ་ནང་ལ་སྙིང་པོ་ཅི་འདུག་ཟེར་ན་དེ་ནས། དེ་ནས་ང་དང་དལ་བརྒྱད་འབྱོར་བཅུ་ཚང་བའི་མི་ལུས་རྟེན་བཟང་པོ་ཟེར་མཁན་པོ་མ་ཐོབ་བྱས་དཀའ་ལས་ཁག་པོ་ཡིན་ནོ་ཟེར་ཏེ་མོལ་འདུག་པ་ཐོབ་བྱས་དཀའ་ལས་ཁག་པོ་ཡིན་ནོ་གལ་ཏེ་ཐོབ་སོང་ན་དེ། རྟེན་དེ་ལ་དེ་ང་དང་དེ་ནས་སྒྲུབ་ན། སངས་རྒྱས་ཀྱི་གོ་འཕང་ཟེར་མཁན་ནི་དེ་ནི་རྟེན་དེའི་སྒང་ལ་སྒྲུབ་བྱས་ཡོད་དེ་ཡིན་ནོ། དེ་ཟུག་གི་ལུས་རྟེན་ཁྱད་པར་ཅན་ཞིག་ཡིན་ནོ། ཟེར་མོལ་འདུག་པ་ཐོབ་དཀའ་ལས་ཁག་པོ་ཐོབ་ན་དེ་ནི་རླབས་ཆེན་མོ་ཡིན་པ། ད་དེ་ཡང་དེ་ནི་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་ཟུག་མོལ་འདུག་པ་ཡར་ལམ་རིམ་བསྡུས་དོན་ནང་ལ། དལ་བའི་རྟེན་འདི་ཡིད་བཞིན་ནོར་ལས་ལྷག་འདི་འདྲ་རྙེད་པ་ད་རེས་ཙམ་ཞིག་ཡིན་རྙེད་དཀའ་འཇིག་སླ་ནམ་མཁའི་གློག་དང་འདྲ་ཚུལ་འདི་བསམས་ནས་འཇིག་རྟེན་བྱ་བ་ཀུན། སྦུན་པ་འཕྱར་བ་བཞིན་དུ་རྟོགས་གྱུར་ནས་ཉིན་མཚན་ཀུན་ཏུ་སྙིང་པོ་ལེན་པ་དགོས་ཟེར་གསུངས་འདུག་པ། ད་དེ་ཅི་མོལ་ཏེ་ནོག་ཟེར་ན་དེ་ནི་ང་དང་དག་ས་དལ་བརྒྱད་འབྱོར་བཅུ་ཚང་བའི་མིའི་ལུས་རྟེན་བཟང་པོ་དེ། དེ་ནས་ཡིད་བཞིན་གྱི་ནོར་བུ་ལས་ཀྱང་ལྷག་པ་ཡིན་ནོ་ཟེར། རྒྱ་མཚོའི་ནང་ལ་དེ་ནས་ང་དང་ཡིད་བཞིན་ནོར་བུ་ནོར་བུ་དགོས་འདོད་ཀུན་འབྱུང་ཟེར་གྱི་འཇིགས་པ་པ་དགོས་འདོད་ཀུན་འབྱུང་དེ་བོ་ལག་པ་ཐེབས་སོང་ན་དེ་བོ་ལག་པ་སླེབས་སོང་ན་ཐོབ་ན་དེ་ང་དང་དེ་བོ་ལ་རྒྱལ་མཚན་གྱི་རྩེ་མོ་ལ་བཏགས་དེ་བོ་ལ་སྨོན་ལམ་རྒྱབ་བྱས་བཅོ་ན་དེ་ནས་མི་ཚེ་འདིའི་བདེ་སྐྱིད་ཚང་མ་གྲུབ་ཐུབ་བྱས་ཡོད་ཀ་ཟེར་ནོ་དེ་ཡིད་བཞིན་གྱི་ནོར་བུ་ལ་བརྟེན་ནས། ཡོད་དགག་དང་དེ་ཡིད་བཞིན་གྱི་ནོར་བུ་ལ་བརྟེན་ནས་མི་ཚེ་འདི་ཡི་བདེ་སྐྱིད་སྒྲུབ་ཐུབ་བྱས་ཤིག་མ་ནི་ཡང་ཡིད་བཞིན་གྱི་ནོར་བུ་ལ་གསོལ་བ་བཏབ་རྗེས་སྐྱེ་བར་རྟིང་མ་ནས་རྟིང་མར་རྟིང་མ་ནས་རྟིང་མར་ཕན་ཐོགས་བྱས་རྗེས་ཡིད་བཞིན་གྱི་ནོར་བུ་ལ་བརྟེན་ནས་གྲུབ་ཐུབ་པ་ནོ་ག་ཟེར་ན་དེ་གྲུབ་ཐུབ་པ་མ་ནོ་ཟེར་བས་ནོ། དེ་གྲུབ་མ་ཐུབ་པས་དེ་ང་དང་དལ་བརྒྱད་འབྱོར་བཅུ་ཚང་བའི་རྟེན་བཟང་དེ་དེ་ནས་ཡིད་བཞིན་གྱི་ནོར་བུ་ནོར་བུ་དགོས་འདོད་ཀུན་འབྱུང་ལས་ཀྱང་ལྷག་པ་ཟེར་ན་ང་ཆེ་ཡིན་ནོ་ཟེར་ཏེ་ནོ། ང་ཆེ་ལུགས་ཅི་དང་མི་ཅི་ནོ་ཟེར་ན། ང་དང་དག་ས་དེ་ནི་ལུས་རྟེན་བཟང་པོ་ལ་བརྟེན་ནས་མི་ཚེ་འདིའི་དོན་བསྒྲུབ་ཐུབ་པ་ཙམ་དུ་མ་ཟད་སྐྱེ་བ་རྟིང་མ་ནས་རྟིང་མ་དེ་ནས་ཕལ་ཆེ་ས་ནས་བཞུགས་ན་དེ་ནི་སངས་རྒྱས་ཀྱི་གོ་འཕང་ཟེར་མཁན་གྱི་གོ་ས་དེ་ཙམ་བཤད་བཞིན་པ་ནི་ཡོད་མེད་ཀ། དཀོན་མཆོག་གསུམ་ཟེར་མི་འདུག་སངས་རྒྱས་དཀོན་མཆོག་ཟེར་དཀོན་ཟེར་ཏེ་དཀོན་པའི་ནང་ནས་མཆོག་ཏུ་གྱུར་པས་ན་དཀོན་མཆོག་ཞེས་ནོག་པས་དེ་ཟུག་ཤིག་གྲལ་ལ་སླེབ་བྱས་ཤིག། དེ་ནས། ང་དང་ཁྱོད་བོ་ཨེ་ལུས་རྟེན་འདི་སྒང་ལ་སྒྲུབ་ཐུབ་བྱས་ཡིན་པ་སོང་བས་དེ་ནས། དལ་བའི་རྟེན་འདི་ཡིད་བཞིན་ནོར་ལས་ལྷག། ཡིད་བཞིན་ནོར་བུ་ལས་ཀྱང་ང་ཆེ་ཡིན་ནོ། འོ་དེ་མོལ་ཏེ་ཡིན་ནོ་ཡ། དེ་ནས་གཉིས་པ་ལ་འདི་འདྲ་རྙེད་པ་ད་རེས་ཙམ་ཞིག་ཡིན་ཟེར་མོལ་འདུག་པ། འདི་འདྲ་རྙེད་པ། དལ་བརྒྱད་འབྱོར་བཅུ་ཚང་བའི་ལུས་རྟེན་བཟང་པོ་འདི་འདྲ་བ་འདི་ལྟ་བུ། འདི་ནང་བཞིན་འདི་ཙོགས་ཤིག་ཟེར་ན་ཡང་དེ་ཟུག་རྙེད་པ་དེ་ད་རེས་ཙམ་ཞིག་ནོ་ཟེར་དེ་ནོ་དེ་ད་རེས་ཙམ་ཞིག་ནོ་ད་ལན་ཙམ་ཞིག་ནོ་འདི་ལས་ལྷག་མ་ཐོབ་བྱས་མེད་ཀ་ཟེར་དང་ཐོབ་བྱས་མེད་ཀན་དེ་མདང་སྤྱོད་འཇུག་ན་ཐོན་སོང་ང་དེ་ནས་གཉའ་ཤིང་དང་རུས་སྦལ་དེ་དཔེའི་སྟེང་ནས། འོ་དེ་འདི་འདྲ་རྙེད་པ་ད་རེས་ཙམ་ཞིག་ཡིན་ཟེར་ཏེ་མོལ་ཏེ་ནོ། ད་འདི་འདྲ་རྙེད་དཀའ་བོ་དག་ས་མི་ཚེ་འདི་ལ་བརྟེན་ང་ཚང་དལ་བརྒྱད་འབྱོར་བཅུ་ཚང་ལུས་རྟེན་ཞིག་ཐོབ་སྟེ་ནོ། ཁོ་བོས་བལྟས་ནས། འཇིགས་མི་འཇིག་རྟེན་སྒོ་གཅོད་དེ་བལྟས་ནས་ལོ་བརྒྱ་ཕྲག་སྟོང་ཕྲག་མང་པོ་འདས་ཀྱི་ཡོད་ན་ཡང་དཔེར་ན། འོ་དེ་འདེད་ཆེད་བསྡད་ཐུབ་ཀྱི་ཡོད་ག་ཟེར་ན་དེ་ལོ་ཙམ་བསྡད་དང་མ་བསྡད་ཐག་གཅོད་ཐུབ་ཀྱི་མེད་ག་ཟེར་གི་ནོ་ག་སུ་ཡིན་ནོ་ཟེར་ན་རྙེད་དཀའ་འཇིག་སླ་ནམ་མཁའི་གློག་དང་འདྲ་ཡི་གཟུགས་ལུས་རྟེན་བཟང་པོ་རྙེད་དཀའ་པོ་ཐོབ་དཀའ་པོ་ཞིག་ཡིན་ནོ་པ་དེ་རྙེད་དཀའ་པོ་ཐོབ་དཀའ་པོ་ཐོབ་དཀའ་ལས་དཀའ་པོ་ཐོབ་ནས་རིང་མོའི་བར་དུ་ཐག་བཅད་དེ་བསྡད་ཐུབ་ཀྱི་ཡོད་ན་ཡང་བསམ་བློ་ཡིན་ནོ་ཐག་བཅད་དེ་བསྡད་ཐུབ་ཀྱི་མེད་ག་ཟེར་ནོ་འཇིག་སླ་ནམ་མཁའི་གློག་དང་འདྲ། ང་དང་ལུས་རྟེན་པོ་དེ་ནི་འཇིག་ཆོག་ཆོག་ནམ་མཁའི་གློག་ནང་བཞིན་འདྲ། ནམ་མཁའི་གློག་ཟེར་ན་དེ་ང་དང་ཆར་པ། ཆར་པ་ཤུགས་ཆེན་པོ་བརྒྱབ་ཟེར་ནས་འབྲུག་སྒྲ་ལྡིར། དེ་ནི་ཁྲ་ལྷབ་ལྷབ་ལྷབ་བྱེད་ཆོག་མིན་འདུག། འོ་དེ་ནང་ཙོགས་སེ་ཡིན་ནོ་ཟེར། ཡིན་ན་ཡིན་རོགས་པ་དེ་ང་དང། འཇིག་ཆོག་ཆོག་ཡིན་ནོ་བུ་ཡ། དེ་ནས་མདང་མི་ཞིག་ཅང་ཟུག་མོ་མེད་ཁམས་བདེ་དང། དེ་ཙུག་སྙིང་པོ་ཡོད་ན་ཡང། དེ་རིང་ཚོ་ཤི་བ་མདང་ཁོ། ཁྲི་ཀའི་སྟོན་པའི་མ་ཡིན་དེ་མི་གྲོངས་ཚར་ཏོག་ཟེར་བྱེད་པའི། ཚོར་ཡང་ནོག་པ། དེ་སོང་བས་འཇིག་ལས་སླ་མོ་ཡིན་ནོ་ཟེར་ནམ་མཁའི་གློག་ནང། ཀོ་ཅང་མི་དགའ་ང་དང་ནང་ལོགས་དབུགས་དེ་ཕྱི་ལོགས་ལ་ཐོན་མ་ཐོན་གྱི་ཡིན་ནོ་དབུགས་ཕྱི་ལོགས་ཐོན་ཚར་སོང་ན་ཚེ་སྐུ་གཤེགས་ཟེར་ཞེས་བེ་རག་ལེབ་ཚར་དུ་བསྣོགས། དེ་ནང་ཙོགས་སེ་རྐྱེན་འདྲ་མི་འདྲ་དེ་ནས་གཱ་རིའི་ནང་བྱོན་ནས་སྤྲུལ་ནས་ཤི་ཅེས་དང་ཁང་པ་རྡིབ་ནས་ཤི་ཅེས་དང་ད་ཅི་ཅིའི་ཤི་སྟངས་མི་འདྲ་བ་ཙམ་ཞིག་འདུག། ཨོ་དེ་སོང་བས་དེ་ནི་བེ། འཇིག་ལས་སླ་མོ་ཡིན་ནོ་ཟེར་ནོ། དཔེར་ན་ཀ་ཏུ་དེ་ནི་ང་དང། ཁང་པ་སོ་སོ་ཤི་དོར་བདེ་མོ་ཡི་ཆོས་རེད་འདུག་ཅེས་བེའི་ཁང་པ་རྩིག་ཡིན་ནོ། ཀྱི་ཡར་ངོའི་སྔོན་ལས་སླ་མོ་བྱས་ཏེ་འགྲུལ་ལེན་བསམ་སྟེ་གཱ་རི་ཉོ་ནོ། སྣུམ་འཁོར་ཉོ་ནོ་ཕ་ལས། ཨོ་དེ་ན་ཚོ་ཟེར་ང་ད་ལྟ་ནས་པས། མི་ཚེ་འདི་ན་བསྡད་ཅེས་བསམ་བློ་བཏང་སྟེ་མཐུན་རྐྱེན་གྱི་བསམ་བློ་བཏང་སྟེ་མང་པོ་ཞིག་བསྒྲུབས་པས་ནོག་པ། དེ་ནས་མཐུན་རྐྱེན་བསམ་བློ་བཏང་ནས་བསྒྲུབས་མཁན་ནི་དེ་མང་པོ་ཞིག་འགལ་རྐྱེན་ལ་ཆགས་ནོག་པ་ག་ཚོད་འགལ་རྐྱེན་ཆགས་ནོ་ཁང་པར་བསྡད་ཅེས་པས་སེར་ཟིན་ནོ་ཉི་མ་ཅིག་དེ་ནས་ཁང་པའི་ཐོག་པོ་རྡིབ་ནས་ཤི་སོང་དོ། འགལ་རྐྱེན་ལ་སླེབས་སོང། དེ་ནས་ང་དང་སྣུམ་འཁོར་གཱ་རི་བོ་དེ་ནས་བདེ་མོ་ཅི་ཨང་ཡོང་ང་གཞོན་རྗེས་བདེ་མོ་ཅི་ཤི་བོ་ཅི་ཅི་ཕི་ཉོས་རེད་ནང་པ་ཡ་ཉི་མ་ཅིག་གཱ་རི་དེ་ཁོ་རང་ཡང་ན་གཱ་རི་ལ་རྡབ་ཡང་ན་ཡང་ལར་སྤྲུལ་ཡང་ན་དེ་ཚུགས་རིས་བཅོས་ཡི་ཡ་གཱ་རི་དང་དེ་གཱ་རི་བོ་སོ་སོ་ལ་ཕན་ཐོགས་བསམ་ལ་སོ་སའི་སྲོག་པོ་གཱ་རི་བོས་མེད་མཁན་བཅོ་བ། ཨོ་དེ་ཚོ་སོང་བས་དེ་ནི་ང་དང་མཐུན་རྐྱེན་མང་པོ་ཞིག་འགལ་རྐྱེན་ལ་ཆགས་ཡིན་ནོ་ཟེར་ཏེ་ནོ་ཡ་དེ་སོང་བས་དེ་འཇིག་སླ་མོ་ཡིན་ནོ་ཟེར་ནོ་འཇིག་སླ་ནམ་མཁའི་གློག་དང་འདྲ། ཚུལ་འདི་བསམས་ནས་འཇིག་རྟེན་བྱ་བ་ཀུན་ཟེར་ཏེ་དེ་ཙུག་དེ་ནི་དལ་བརྒྱད་འབྱོར་བཅུ་ཟེར་བའི་རྟེན་བཟང་དེ་ཐོབ་དཀའ་ལས་དཀའ་བོ་ཐོབ་ན་ཡུན་རིང་མོ་བསྡད་ཐུབ་ཅེས་མེད་པ་ནམ་མཁའི་གློག་ནང་བཞིན་འཇིག་ཆོག་ཆོག་ཨོ་དེ་ཙུག་བསམ་བློ་འཁོར་དེ་དེ་ནས་འཇིག་རྟེན་བྱ་བ་ཀུན་སྦུན་པ་འཕྱར་བ་བཞིན་དུ་རྟོགས་གྱུར་ནས་གསུངས་ཏེ་ནོ། འཇིག་རྟེན་བྱ་བ་ཨཱ་ནི་དེ་ང་དང་དུས་རྒྱུན་འཇིག་རྟེན་པའི་བྱ་བ་ཡོད་ག་གོ་དེ་ནས། ཞིང་ལས་ཁང་ལས་ད་ལྟ་ན་ཚོ་སྤྱི་དང་སྐྱེས་ནས་ང་དང་མི་ཚེ་སྐྱིད་ན་དེ་ནས་འདུག་བྱེད་བསམ་བློ་ཕི། ལས་ཀ་མི་འདྲ་མི་འདྲ་ཅོག་ནོག་པའི་བྱ་བ་མི་འདྲ་མི་འདྲ། དེ་བྱ་བ་ཚང་མ་ཅི་ནོག་ཟེར་ན། སྦུན་པ་འཕྱར་བ་བཞིན་དུ་རྟོགས་གྱུར་ནས་སྦུན་པ་ཟེར་ན་དེ་ང་དང་དེ་ཟེར་ནོག་དེ་ནས། སྟོན་ཀར་ལོ་ཏོག་དུས་ཁུ་སྐོར་ཚར་མཇུག་ལ་འབྲུ་ཚང་མ་ཕིང་ཚར་ཡང་བཞད་པ་ཡང་དེ་འབྲུ་མེད་མཁན་ནས་དེ་ནས་ཕུག་མ་ཟེར་ནོ་གོ་དེ་སོ་སོ་བཅུག་ག་སྦུན་པ་ཧོ་དེ་ལ་སྦུན་པ་ཟེར་ནོ། ད་འབྲུ་ཐོན་ཚར་ཡང་དེ་སྦུན་པ་གནམ་ལ་ཕྱར་ན་དེ་ནས་འབྲུ་ཐོན་ཐུབ་ཀྱི་ཡོད་ག་འབྲུ་ཐོན་གྱི་ཡོད་མེད་ག་འབྲུ་ཚང་མ་ཐོན་ཚར་ཨ་དེ་སོང་པས་སྦུན་པ་ཕྱར་རེ་དང་བཙོ་ཟིན་ནོ་དེ་ན་ནས་འབྲུ་ཐོན་གྱི་མེད་པའི་ནང་བཞིན་དེ་ང་དང་འཇིག་རྟེན་པའི་བྱ་བ་ལ་ཙམ་ཞིག་འདི་བྱོས་ན་སྙིང་པོ་མཐར་ཐུག་པ་ཞིག་ཅང་ཡོང་གྱི་མེད་ག་ཟེར་ནོ། སྦུན་པ་འཕྱར་བ་བཞིན་དུ་རྟོགས་གྱུར་ནས། ད་ཅི་བྱ་བ་དང་ནོ་ཟེར་ཏེ་ནི། ཉིན་མཚན་ཀུན་ཏུ་སྙིང་པོ་ལེན་པ་དགོས། ད་དལ་བརྒྱད་འབྱོར་བཅུ་ཚང་བའི་རྟེན་བཟང་དེ་དེ་ནས་རྙེད་ག་ལས་ཁག་པོ་ཐོབ་ག་ལས་ཁག་པོ་ཐོབ་ན་དཔེ་དེ་དེ་ནས་རིན་ཐང་ཆེན་མོ་ཡིན་པ་ཧ་གོ་ནས། དེ་ནས་ཅི་བྱོ་ག་དང་ནོ་ཟེར་ཏེ་རྟེན་རྟེན་བཟང་པོ་ཆུད་ཟོས་དུ་མ་བཏང་བར་དེ་ནས་ཉིན་མཚན་ཀུན་ཏུ་སྙིང་པོ་ལེན་དགོས་ཏེ་ནོ། ཉིན་མོ་དང་ཤག་ཤག་མཚན་མོ་ཡང་སྙིང་པོ་ལེན་དགོས་ཏེ་ནོ། ད་སྙིང་པོ་ལེན་པ་དགོས་ཏེ་སྙིང་པོ་དེ་ལ་གསུམ་ཡོད་ཀ་དེ་ནི། སྐྱེ་བ་རྟིང་མ་དེ་ནས་ཡང་བདེ་འགྲོའི་གོ་འཕང་དོན་དུ་གཉེར་ནས་ཆོས་སྤྱོད་བྱེད་ཞིག་དང། ཨེ་བདེ་འགྲོའི་གོ་འཕང་འབངས་དག་ང་དང་ལྷ་དང་མིས་ཤེས་ན་ཅང་སྡུག་བསྔལ་ལས་རང་བཞིན་ཞིག་མིན་ནས་ཅང་མི་འདུག་དེ་ལས་ཉོན་མོངས་ཟེར་མཁན་ནས་བདག་འཛིན་ཟེར་མཁན་དེ་སྤངས་ཏེ། དེ་ནས་ཐར་པ་ཞིག་ཐོབ་ན་ང་རང་གཅིག་པའི་དོན་དག་ལ་ཐར་པ་ཞིག་ཐོབ་ན་སྙམ་བསམ་བློ་བཏང་སྟེ་ཆོས་སྤྱོད་བྱེད་ཅིག། ད་དེ་དང་དེ་ཚོ་ཤེས་ན་ང་རང་གཅིག་པས་བསམ་བློ་ཞིག་བཏང་ཟིན་ནོ་དེ་ནས་སེམས་ཅན་ཐམས་ཅད་ང་བཀའ་དྲིན་ཆེན་མོ་ཡིན་ནོ་མར་གྱུར་པ། ཚེ་འདིའི་ཕ་མས་ང་བཀའ་དྲིན་བསྐྱངས་པའི་ནང་བཞིན། དེ་ནས་སྐྱེ་བ་སྔོན་མ་ཀུན་ལ་བསམ་བློ་བཏང་ན་ཚང་མ་གཅིག་དང་གཅིག་ཨ་མ་བྱས་མ་མྱོང་མཁན་མེད་ག་ཨ་ཕ་བྱས་མ་མྱོང་མཁན་མེད་ག་འོ་དེ་ཚོ་བསམ་བློ་བཏང་སྟེ་བཀའ་དྲིན་བསྐྱངས་པ་བསམ་བློ་བཏང་ནས་འོ། དེ་ནས་སེམས་ཅན་ཐམས་ཅད་ལ་ཕན་བདེ་ཞིག་བྱོ་དགོས་འདུག་གཏོར་མའི་སྣོད་ཟ་ང་སྤེལ་ཏེ་ཁྲེལ་བ་འདུག་ཧ་ལས་ང་རང་གཅིག་པས་བསམ་བློ་བཏང་ན་ད་མ་རེད་མ་འགྲིག། ཨེ་སེམས་ཅན་ཐམས་ཅད་ལ་ཕན་བདེ་བྱོ་དགོས་ཤེས་འདུག་སྟེ་ཕན་བདེ་དག་ས་ང་དང་གྲུབ་ཐུབ་ཅེས་ཡོད་ག་ཟེར་ན་ཅི་གྲུབ་ཐུབ་ཅེས་ཅང་ཡང་གྲུབ་ཐུབ་ཀྱི་མེད་པ་དག་ས་ང་དང་ཡི་ལུས་རྟེན་ཙོགས་ཤིག་ལ། ད་དེ་ཕན་བདེ་བླ་ན་མེད་པ་ཕན་བདེ་མཐར་ཐུག་འགྲུབ་ཐུབ་མཁན་དེ་སུ་ཡིན་ནོ་ཟེར་ན་སངས་རྒྱས་ཟེར་མཁན་དེ་ལ་དེ་གྲུབ་ཐུབ་ཀྱི་ནུས་པ་དེ་ཡོད་དེ་ནོག་པ་འོ་དེ་སོང་པས་དེ་ནས་སེམས་ཅན་ཐམས་ཅད་ཀྱིས་ཐམས་ཅད་ལ་དེ་ནས་ཕན་པ་སྒྲུབ་པའི་ཕྱིར་དུ་ང་འདི་ནས་སངས་རྒྱས་ཀྱི་གོ་འཕང་མཆོག་ཐོབ་པར་བྱ། ཟེར་རོ་དེ་ཚོ་བསམ་བློ་བཏང་ནས་ཆོས་ཞིག་བྱོས་ན་དེ་ནས་སྙིང་པོ་ཆེན་མོ་ཟེར་ནོ་ཡ་ང་དང་ལེན་ཅེས་སྙིང་པོ་དེ་ལ་རིམ་པ་གསུམ་ཡོད་པ། ཉིན་མཚན་ཀུན་ཏུ་སྙིང་པོ་ལེན་པ་དགོས། ཨོ་དེ་མ་ལོ་ཨ། ད་དེ་མ་ཁག་ཅི་ཡིན་ནོ། ངོ་དེ་རྗེ་ཙོང་ཁ་པ་ཆེན་མོས་ཁོང་རང་ངས་དེ་ཟུག་ཉམས་ལེན་མཛད་པིན་ཟེར་མ་ལུས་གནང། དེ་ནས་ཁྱེད་ཅག་ཡོངས་སྐྱེས་ཅན་ཚང་མ་དེ་ཟུག་ཟེར་ཉམས་ལོང་བྱོས་ཉམས་ལེན་བྱོས་ཟེར་ཏེ་མོལས་ཀག། རྣལ་འབྱོར་ངས་ཀྱང་ཉམས་ལེན་དེ་ལྟར་བགྱིས་ཐར་འདོད་ཁྱེད་ཀྱང་དེ་བཞིན་བསྐྱང་འཚལ་ལོ། རྣལ་འབྱོར་ངས་ཀྱང་ཟེར་དེ་རྗེ་ཙོང་ཁ་པ་ཆེན་མོ་ཁོང་རང་ལ་གསུངས་གནང། ངས་ཡང་ཉམས་ལེན་དེ་འདྲ་བྱས་པ་ཡིན། དེས་ཁྱེད་ཅག་རྗེས་འཇུག་ཚང་མ་བཏེག་བསྟེན་ན་ནང་བཞིན་བྱོས་རོགས་བྱས་ཟེར་པས་བསླབ་བྱ་ཆེན་མོ་ཞིག་བཞེས་ནས་ཕེབས་ཀ་ཡ།

བསྐལ་པའི་བར་དུ་དམྱལ་བ་མནར་མེད་ལ། དེ་ནི་འདིར་དགོས་ཤེས་བཞིན་ལས་ཤིག་བསགས་ཡིན་ནོ་ཟེར་ཟིན་ནོ། ཡ། ཨོ་ཡ། མནར་མེད་གནས་འགྱུར་ན་ཐོག་མེད་འཁོར་བར་བསགས་དེ་ཀྱིས། དེ་ང་དང་སྐྱེ་བ་ལ་ཐོག་མ་མེད་ཀ་སྐྱེ་བ་ཐོག་མ་མེད་པ་ནི་དག་ས་ཚུགས་པར་བསགས་པས། དེ་ནས་སྡིག་པའི་འབྲས་བུ་དེ་ལ་བདག། དེ་ནི། ངན་སོང་དུ་འགྲོ་དགོས་ཏེ་དེ་ཤག་ཤག་ཡིན་ནོ་ཟེར་དུ་མ་ནོ། ཐོག་མེད་འཁོར་བར་བསགས་སྡིག་གིས་བདེ་འགྲོར་མི་འགྲོ་སྨོས་ཅི་དགོས་བདེ་འགྲོ་ལ་སྐྱེས་མན་ནོ་ངན་འགྲོ་ལ་སྐྱེས་ཡིན་ནོ། ད་འོ་ན་སྐད་ཅིག་གཅིག་བྱས་སྡིག་པས་ཀྱང་བསྐལ་པར་མནར་མེད་གནས་འགྱུར་ན། དེ་སྡིག་པ་ག་ཟུག་ཞིག་སྡིག་པ་ཡིན་ནོ་ཟེར་ན། དེ་ནས་བྱང་ཆུབ་སེམས་དཔའ་ཞིག་ལ་དེ་ནི་ང་དང་ཧྲོ་ཡོང་ཁོང་ཁྲོ་ཧྲོ་བསྟན་ན། ཧྲོ་བསྟན་མཁན་དེ་ང་དང་ཚོགས་ཤིག་ཅེས་ཧྲོ་བསྟན་སའི་ཡུལ་དེ་བྱང་ཆུབ་སེམས་དཔའ་ཞིག་ཡིན་ན། འོ་དེ་ཟུག་ཅིག་ལ་ང་དང་རྣམ་འགྱུར་ང་དང་རྣམ་འགྱུར་བཙོག་པོ་བསྟན་ཏེ། ཁོང་ཁྲོ་སྐྱེས་ཏེ་ཧྲོ་ཡོང་སྟེ། དེ་ནས་རྣམ་འགྱུར་ངན་པ་ཞིག་བསྟན་སོང་ན། རྣམ་འགྱུར་ངན་པ་བསྟན་བསྟན་གྱི་དུས་ཚོད་དེ་ག་རང་གཅིག་པའི་འབྲས་བུ་ལ། དེ་ནས་བསྐལ་པ་མང་པོའི་བར་དུ་དམྱལ་བའི་ནང་ལ་གནས་དགོས་དེ་ནོ་ཟེར་ཏེ་འོ་དེ་ཟུག་སོང་དེ་ནོ་ཡ། དེའི་ཚེ་དེ་མ་ནོ་ད་རུང་དེ་དམྱལ་བའི་ནང་ལ་གནས་དགོས་ཞེས་ལས་ཤིག་ཡང་བསགས་ཟིན་ནོ། དེ་ནས་སོ་སོའི་རྒྱུད་ཀྱི་སྔོན་མ་ནས་བསགས་ཡོད་པའི་དགེ་བ་མང་པོ་ཞིག་ཡང་མེད་མཁན་ལའང་ཆ་དགོས།

དེ་ནས་དེས་གྱོང་གཉིས་ཕོག་སྟེ་ནང་ཕྱོགས་གཅིག་ནས་སྡིག་པ་ཆེན་པོ་བསགས། བསྐལ་པའི་བར་དུ་དམྱལ་བར་གནས་དགོས་ཞེས་ལས་ཤིག་ཡང་བསགས། ཡང་ཕྱོགས་གཅིག་ནས་སྐྱེ་བ་སྔ་མ་ནི་མང་པོ་ནས་བཟུང་དག་ས་ཚུགས་པ་དེ་ནས་དགེ་བ་མང་པོ་ཞིག་བསགས་ཏེ་གོ། དེ་དགེ་བ་མང་པོ་ཞིག་ཡང་དེ་ཧྲོ་ཡོང། ཁོང་ཁྲོ་བས་དགེ་བ་མང་པོ་ཞིག་བཅོམ་བཏང་ནོ་ཟེར་རོ། དེ་བས་སོང་པས་དེ་ནི་དཔེ་བསམ་བློ་བཏང་དོན་དང་པོ་ཞིག་འདུག་ཨ། མ་ནི་བདག་ཉིད་ཀྱང་དབྱེ་སྐོར་ཚང་མ་མཇུག་ལ་ཡ་བཟོད་པའི་ལེའུ་ནི་ཡང་ནོག་པ་ཡིན་ན་དག་ས་འདི་ནས་ཚིག་པོ་འདི་ཐོན་པའི་ཚང་ན་ངེས་བཟོད་བཞུད་ཅིང་ཡ། འོ་དེ་ཟུག་ཞིག་ཡིན་ད་དེ་བས་སོང་པས་དེ་རིང་ངེས་སྤྱོད་འཇུག་གི་ཚིགས་བཅད་གཅིག་གཅིག་བཟོད་བཞི་བྱས་ཏེ་བཞི་ལས་པར་ཡིན་ཡ། དེ་ནི་ཚང་མ་པས་དེ་རིང་སངས་རྒྱས་བཅོམ་ལྡན་འདས་ཀྱིས་ལྷ་བབས་དུས་ཆེན་གྱི་འདི་ནི། དུས་བཟང་པོ་ཐུགས་ལ་བོར་ཏེ། དེ་ནས་ཚང་མས་དགེ་སྦྱོར་ལ་བརྩོན་དགོས་ཞེས་ཁག་ཅན་ནོ། དེ་ནས་སངས་རྒྱས་ཀྱི་དུས་ཆེན་བཟང་པོ་ཚེས་པ་ག་ཟུག་ཞིག་ལ་འཁེལ་ཡོད་ན་དེའི་ཉིན་མོ་དེ་ནས་ང་དང་ཆོས་བྱོས་ན་དུས་རྒྱུན་དང་མི་འདྲ་བ་དེ་ནི་ཆོས་བྱོ་བྱོས་དེ་ལ་འགྱུར་ཆེན་མོ་ཡོད་གསུངས་ཏེ་ནང་ཡ་འགྱུར་ཆེན་མོ་ཡོད་ཀག

དུས་རྒྱུན་དེ་ནི་མཆོད་པ་ཕུལ་བ་སང་དེ་རིང་མཆོད་པ་ཕུལ་ན་དེ་ནི་ཕན་ཡོན་ཆེ་ཡོང་ཅེས་འོ་ད་དགེ་བ་ཅི་དང་ཅི་ཡིན་ན་འོ་དེ་ཙུག་གི་དེ་ནི། འགྱུར་ཆེན་མོ་ཡོང་ཡིན་ནོ་ཟེར་དུ་ནོ་ད་དོན་དག་པོ་འགྱུར་ཆེན་མོ་ཡོང་དང་མ་ཡོང་དེ་གཙོ་བོ་ང་དང་དེ་ནི་སངས་རྒྱས་ཀྱི་མཛད་པ་རྣམ་ཐར་སེམས་ལ་དྲན་ཏེ། དེ་ནི་སངས་རྒྱས་ཀྱི་མཛད་པ་རྣམ་ཐར་ལ་རྗེས་སུ་ཡི་རང་བཅོ་ཅེས་དང། དེ་ནི་ད་ཅི་སྔུན་ལ་ཞུས་མཁན་ཙོགས་སེ་དེ་ནས་དེ་རིང་སངས་རྒྱས་མཛད་པ་ག་ཟུག་ལ་དེ་ནས་བྱུང་དོ། ཨ་ལས་སངས་རྒྱས་མཛད་པ་ཅི་ཕིའ་བྱུང་དེ་ནོ། དེ་བོ་དྲན་ཏེ། དེ་ནས་སོ་སོའི་ཕ་མ་གཉིས་དང་དེ་ནས་ལྷག་པར་དུ་སོ་སོའི་ཨ་མ་དེ་ལ་ཨ་མའི་བཀའ་དྲིན་དྲན་དགོས་ཤེས་པོ་མ། དེ་ནས་ཁག་ཆེན་མོ་ཆ་ནོག་ཡ། འོ་དེ་ཙུག་ཞིག་ཡིན་འཇུ་ལེ་ད་དེ་རིང་ངའི་ཡལ་ག་པར་རིན་ཚང་མ། དེ་ནས་ཐུགས་རྗེ་ཆེ། དེ་རིང་དེ་ནས་ལྷ་བབས་དུས་ཆེན་ཉིན་བོ་ཚང་མ་སེམས་བཟང་པོ། བསྐྱེད་པའི་སྨོན་ལམ་ཡིན། ཐུགས་རྗེ་ཆེ།